ཨ་ནི་དེ། དུས་འགའ་ཞིག་ལ་སྐྱེས་ལ་འགའ་ཞིག་ལ་མི་སྐྱེས་པ་ཡོད་རེད་ང་ཚོ་སྐྱེ་བ་ཡིན་ན་དཔེར་ན་འདི་ལ་ཡིན་ན་ག་རེ་འགྲོ་རེད་དང་འདི་ལ་གང་ག་སྐྱེས་ཚེ་ཟེར་རོ། ནམ་ཕྱེད་གྲུང་པོ་རེད་བ། དེ་ཡོད་རེད་བ་དང། དཔེར་ན་སྟོན་ཐོག་འདྲ་བོ་ཞིག་ཡིན་པ་ཡིན་ན། རེད་བ། དགུན་ཁ་ལ་སྐྱེ་གི་མ་རེད་བ་དང་སྐྱེ་སྟངས་ཆ་ད་ང་ཚོ་མཁར་ཚ་ཚིལ་ཙམ་བསྐོར་ནས་ཤི་དགོ་བུ་རེད་དང་རེད་བ། སྟོན་ཐོག་ཞིང་ཁ་ལོ་ཏོག་བྱེད་དུ་བ། ཁོ་དུས་ཚོད་འགའ་ཞིག་ལ་སྐྱེས་འགའ་ཞིག་ལ་མི་སྐྱེས་རེད་བ། དབྱར་ཁ་དང་སྟོན་ཁ་ལ་སྐྱེས་དགུན་ལ་མི་སྐྱེས་པ་རེད་བ། འོ་དེ་དེ་དགུན་ལ་མི་སྐྱེས་པ་ག་རེ་བྱེད་ནས་ཟེར་ན། རྒྱུ་ཚང་ཡོད་མ་རེད་ཟེར།

ལྷོ་བ། ཨོ་བ། བཞི། ཨོ་འོ་དེ་བཞིན་ཡོར་དང་དུས་འགའ་ཞིག་ལ་ཡོད་འགའ་ཞིག་ལ་མེད་པའི་ཕྱིར་ལ་ཨི་དོ་དངོས་པོའི་རྒྱུའི་སྟེང་ནས་དངོས་པོ་ཡོད་མ་རེད་དངོས་པོའི་འབྲས་བུའི་སྟེང་ནས་ཡོད་མ་རེད་རྟག་པའི་སྟེང་དུ་དེ་ཡོད་པའི་རྗེས་ལ་བྱ་ན་ད་ཆུང་ཆུང་དེ་རེད་དེ་ལབ་དགོས་ཀྱི་རེད་བ་དང། ཨ་ལས་ད་ལྟ་དེ་དངོས་པོ་སྤྱི་ཙམ་པ་དེ་ཡོད་དེ་ལོ་ག་རེ་འདུག་ད་ཡང་འདི་ཙམ་པོ་བས་ཡོད་དང་དངོས་པོ་ཁོ་རང་རེས་འགའ་བའི་དངོས་པོ་ཡིན་མིན་བརྟག་ཚེ་ཉེར་ལེན་གྱི་ཕུང་པོ་ཡིན་ན་ལས་སླ་བོ་རེད་ཡོད་དུས་འགའ་ཞིག་ལ་ཡོད་འགའ་ཞིག་ལ་མེད་པའི་ཕྱིར། ཉེར་ལེན་གྱི་ཕུང་པོ་དེ་ལྷོ་བ། ཨོ་བ་འདྲ་གི་རེད། ཨོ་འོ་དེ་ད་དང་གི་དེ་ང་ཚོ་བྱས་ན་དེ།

ཟེར་བ། དེས་ན་རྒྱུ་ཁྱོད་ཀྱི་རྒྱུ་ལས་སྐྱེ་བ་དང། རྒྱུ་ཁྱོད་ཀྱི་རྒྱུ་དང་བཅས་པ་དེ་ཡིན་པ་དག་དེ་ནི་གཅིག་རེད་བ་རྒྱུ་སྐྱོན་སྒྲ་འདི་ཚོ་དང་འགྲོ། ཟེར་བ། ཨ་འདི་འགྲིག། དེ་ནི་རྟགས་ཨ་ལས་ང་ཚོ་དེ་རེད་ད། འོ་ན་ཉེར་ལེན་གྱི་ཕུང་པོ་ཆོས་ཅན་རང་རྒྱུ་དང་བཅས་པ་ཡིན་ཏེ་རེས་འགའ་སྐྱེ་བའི་དངོས་པོ་ཡིན་པའི་ཕྱིར་ཟེར་ལ་རོ། ད་དེ་འདྲ་བའི་སྐབས་ཀྱི་ཁྱི་སྒོར་དེ་རང་རྒྱུ་དང་བཅས་པ་སྟོར་བའི་ཆེད།

མོས་ཨ་ཐ་རང་ལ་སྐྱོན་མེད་པའི་ཕྱིར། ཐུབ་པ་ཆུ་སྐྱེས་ལ་མ་འཇུག་ན། ཡོད་རེད་ཡོད་མ་རེད། ཨ་ཐ་རང་རྟག་པ་ཡིན་པའི་ཡེ་ཤེས་ལ་འགོད་འདོད། ལེགས་ཞུ་བ། ལེགས་ཞུ་བ་འོ་དེ་དེ་ལ། རང་སྒྲ་དེ་ཉེ་ལེ་ཕུང་པོ་ལ་འཇོག་དགོས་ལ་ཆུ་སྐྱེས་ལས་ཡོང་དུས། གལ་ཏེ་རང་ཆོས་དེ་སྐྱེས་པ་རྟོགས་ཚེ་ལ་དེ་ཉེ་ལེ་ཕུང་པོ་སྐྱོ་དེ་སྐྱེས་པ་རྟོགས་ཚེ་ན་འགྲིག་མ་རེད་བ། འགྲིག་མ་རེད་རེད་བ། ཨ་ནི་རེས་འགའ་མིའི་དངོས་པོ་རང་ཆོས་དེ་སྐྱེས་པ་རྟོགས་ཚེ་གོ།

ནི་ཁྱོད་སྐྱེ་ཚེ་གྲུབ་པའམ་ཡང་ན་ཁྱོད་རང་ཐོབ་པ་དང་གྲུབ་པའི་ཆ་ནས་ཁྱོད་སྐྱེ་གྲུབ་ཀྱི་རེ་ཐག་ཡང་དག་སེ་དེ་ལ། ཀྱེ་ཙམ་པ་ལ་ལ་ད་རེས་ཁྱོད། ཉེ་ལེགས་ཀྱི་ཕུང་པོའི་ཁྱོད་མང་པོ་ཡོད་པའི་ནང་ནས། ཉེ་ལེགས་ཡོད་རེད་ལྷས་སྐྱེས་གྱད་སྐྱེས་ཡོད་རེད་ཡང་ན་མིག་སྐྱེས་བདག་སྐྱེས་དེ་མ་ཐག་སྐྱེས་ཚུལ་ནི་མང་པོ་ཞུ་རྒྱུ་ཡོད་ར། ད་དེ་དག་གི། མ་ནང་ལོག་མ་བཟོད་པ་ཆེ། དེ་དག་གང་གིས་ཀྱེ་ཙམ་པ་ཉེ་ལེགས་ཕུང་པོའི་ཁྱོད་དེ་གྲུབ་ཀྱི་ཡོད་པ་ཡིན་ཙང་ཁྱོད་སྐྱེ་གྲུབ་ཀྱི་རེ་ཐག་ཡང་དག་སེ།

བ་ཡ། ད། འགྲོ་སོང། སྔོ་སྣང་དབང་ཤེས་ཆོས་ཅན་རང་གི་དམིགས་རྐྱེན་དང་བཅས་པ་ཡིན་ཏེ། རང་གི་དམིགས་རྐྱེན་མེད་པར་མི་སྐྱེ་བའི་དངོས་པོ་ཡིན་པའི་ཕྱིར་ཞེས་པའི་རྟགས་དེ། རྒྱུ་ཁྱད་པར་སྒྲུབ་ཀྱི་རྟགས་ཡང་དག་ཟེར། སྔོ་སྣང་དབང་ཤེས་ལ་དམིགས་རྐྱེན་བདག་རྐྱེན་རྒྱུ་རྐྱེན་དེ་མ་ཐག་རྐྱེན་ཉེར་ལེན་ལྷན་ཅིག་བྱེད་རྐྱེན་ཟེར་ནས་རྒྱུ་མང་པོ་ཞིག་ཡོད་པའི་ནང་ནས་དེ་ཡི་ཁྱད་པར་ཟེར་ཏེ་བྱེ་བྲག་ཏུ། རྒྱུ་བྱེ་བྲག་པ་ཞིག་སྒྲུབ་ཀྱི་ཡོད་པ་ཡིན་ཙང་ཁྱད་པར་ཟེར། ཡང་ཁྱད་པར་ལ་ལས་པར་པར་བ་ལ་དེ་ལས་ལྷག་པ་ཅིག་ལ་གོ་གི་འདུག་ལྷག་པ་ཟེར་ཏེ་དེ་ལས་ཡག་ག་དང་བཟང་བ་ཅིག་ལ་ད་འདི་དེ་མ་རེད་ཁྱད་པར་ཟེར་ཏེ་བྱེ་བྲག་ལ་གོ་དགོས་འདུག་ག་སོ།

ཡོད་མ་ར། ད་བུ་རམ་གོང་བུ་ཁ་ལོ་ཡ་ར་གང་བསམ་གྱིས་འདི་ཞོལ་ནས་སྔ་མ་ཆགས་ནས་སྐྱེས་མའི་དྲ་འགྲོ་དེ་མ་ཆགས་བའི་བར་རོ། གོང་བུ། དེ་ན་རྫོགས་རྡོ་རྗེ། དེ་འདྲ་བའི་ཁ་ནང་བུ་རམ་གོང་བུའི་སྟེང་ན་ཆོས་ཅན་ཟེར་དེའི་སྟེང་ན་ཁ་ནང་ལོགས་བུ་རམ་རྡོག་རྡོག་དེའི་སྟེང་ན་ཆོས་ཅན་ཟེར་བོ་ད་ག་ཐུབ་ང་ཚོ་ག་གི་སྟེང་ན་རོ། སྟེང་ན་ཆུ་རྐྱལ་ཟེར། བུར་རོ་སྔ་མས་བུར་གཟུགས་ཕྱི་མ་སྐྱེད་པའི་ནུས་པ་ཡོད་དེ་ཟེར་ལ་རོ། དེ་འདྲ་བའི་ཨ་ནི། རྡོག་རྡོག་ཅིག་འདུག་བ། དེ་དེ་ལ་ཨ་ནི་བུ་རམ་ཡིན་ས་རོ་རོ་བ། རོ་དེ་ལ་གཟུགས་ཕྱི་མ་སྐྱེད་པའི་ནུས་པ་ཡོད་དེ། ཨ་ནི་བུར་རོ་ད་ལྟ་བ་ཡོད་པའི་ཕྱིར་ཟེར། དྲི་བ། འདི་ཁ་ནང་བུ་རམ་གོང་བུའི་སྟེང་ན་བུ་རམ་རྡོག་རྡོག་ཅིག་འདུག་བ། དེ་ལ་བུ་རམ་གྱི་གཟུགས་དང་གཟུགས་ཕྱི་མ་སྐྱེད་པའི་ནུས་པ་ཅིག་ཡོད་རེད་ཟེར་རྒྱུ་དེ་བུ་རམ་གྱི་རོ་ད་ལྟ་བ་ཡོད་པའི་ཕྱིར། ཞེས་བཀོད་པའི་ཚེ། ད་དེ་འདྲ་བའི་རྟགས་དེ་ལ་ཨ་ནི། ཁ་ནང་བུ་རམ་གོང་བུའི་སྟེང་ན་བུར་རོ་སྔ་མས་བུར་གཟུགས་ཕྱི་མ་སྐྱེད་པའི་ཡོད་པར་སྒྲུབ་པའི། རྒྱུ་ཆོས་རྗེས་དཔོག་གི་འབྲས་རྟགས་ཡང་དག་ལ་རོ། ད་རྒྱུ་ཆོས་རྗེས་དཔོག་གི་འབྲས་རྟགས་ཡང་དག་ཟེར་དུས། ཨ་ནི། གྱོད་བུ་རོ་རྔ་མ་རུ་བ། དེ་ཡིས། གྱོད་བུ་ར་རྔ་མ་རུ་བ། ད་ཁ་ནོར་བུ་ར་གོང་བོས་གྱོད་ཡོད་རུ་བ། དེ་ཡིས་ཆུའི། རུ་བ་ག་རེ་ཡོད་རེད། གཟུགས། བུ་རོ་རྔ་མ། ཨ་ལས་གར་ཚད་བུ་ར་གོང་བོས་བྱེད་དེ་ཡིས་ཆུའི། རུ་རྔ་མ་གྱོད་ཡོད་རུ་བ། དེ་ལ་བརྟེན་ནས་ཨ་ནི་གཟུགས་ཕྱི་མ་སྐྱེད་པའི་གི་ནུས་པ་ཡོད་པ་དྲུག་གོ། ད་རྒྱུ་ཡིས་ཆུའི་སེ་བསྡུས་ན་རྒྱུ་ཡིས་ཆེ་ཆུའི་འམ་ཆ་ཆེ་སྐྱེད་དུ་བ། འོ་དེ་ལ་བ་དེ་ལ་བརྟེན་ནས་ཨ་ནི། ཨ། མི་གི་གཟུགས་ཕྱི་མ་ཡོད་པ་དྲུག་གོ་ཡོད་བ་ཡོད་ད་རྒྱུ་ཆུའི་སྐྱེད་པོ་གི་དེ་ད་ཚོད། འདི། ད་ད་དེ་རེད། འབྲས་རྟགས་ཡང་དག་ཡིན་ནོ། ད་དེ་ལ་དབྱེ་ན་གཉིས་ཡོད་དེ། ཨ་ལས། ཡང་དེ་ལས་སུ་གཉིས་པ་རིགས་སོ། ལྟ་ཐུབ་ཅེས་ཡོང་དུས། འབྲས་རྟགས་ཡང་དག་ཚེ་ཏིག་ཙ་མང་པོ་སྟོང་ངོ། ད་རོ་བ། ང་ཚོ་འདི་ཡིན་པ། ཁ་ནང་བུ་རམ་གོང་བུའི་སྟེང་ན་ཆོས་ཅན། བུར་རོ་སྔ་མས་བུར་གཟུགས་ཕྱི་མ་སྐྱེད་པའི་ནུས་པ་ཡོད་དེ་ལབ་སོང། བུ་རམ་གྱི་རོ་སྔ་མས་བུར་གཟུགས་ཕྱི་མ་སྐྱེད་པའི་ནུས་པ་ཡོད་དེ་ཟེར་དུས། རོ་སྔ་མ་དེ་ག་རེ་བཞག། གཟུགས་ཕྱི་མ་ག་རེ་བཞག། ད་ལྟ་བ་ག་རེ་བཞག་ཟེར་ལ་རོ། ཀ། སྔ་མ་སྔ་མ་ལ་བརྟེན་ནས་ཕྱི་མ་ཕྱི་མ་ཕྱི་ཚང་སོགས་དུ། བྷ། ཁ་ནང་བུ་རམ་གོང་བུའི་ནང་ལོགས་ལ། གོང་བུའི་སྟེང་ན་ཆོས་ཅན་ལབ་དུས་ཚད་དང་དུས་མཉམ་དུ་བུར་རོ་གཅིག་ཡོད། རོ་གཅིག་ཡོད་ལ། དེའི་ཡང་ནི་གཟུགས་ཕྱི་མ་བ་གཅིག་ཆུ་ཀ་རེ་ཡོད། ཡིན་ཏེ། ད་ལྟ་རོ་ད་ལྟ་བ་འདུག་བ། རོ་ད་ལྟ་བ། བུ་རམ་གོང་བུ་ག་ཚད་ཚོགས་པ་གོང་བུ་གཅིག་འདུག་བ། དེའི་རོ་ད་ལྟ་བ་དེ་འདུག་བ། འོ་འདུག་སེ་འགྲོ་གི་འདུག་བ། འགྲོ་གི་འདུག་དེ་དག་འདྲ་འགྲོ་གི་འདུག་ད། བུར་རོ་སྔ་མས་བུར་གཟུགས་ཕྱི་མ་སྐྱེད་པའི་ནུས་པ་ཡོད་དེ་ལབ་དུས། ཨ་ནི་འབྲས་རྟགས་ཡང་དག་འགྲོ་གི་ཡོད་བ་ཡིན་ན་རྟགས་བུར་རོ་ད་ལྟ་བ་རེད་སོང། ད། རྟགས་དེ་འབྲས་བུ་དང། རྟགས་དེ་འབྲས་བུ་དང། ཨ་ནི་བསྒྲུབ་བྱའི་ཆོས་དེ་རྒྱུར་འགྲོ་དགོས་རོ། བསྒྲུབ་བྱའི་ཆོས་དེ་བུར་རོ་སྔ་མའི་སྟེང་རེད་སོང། ཨེ་ཟེར། ཨ་རོ་བ། བུ་རོ། ཨེ། བསྒྲུབ་བྱའི་ཆོས་ག་རེད་དོ། བུར་རོ་སྔ་མ་དེ་ལ་བུར་གཟུགས་ཕྱི་མ་སྐྱེད་པའི་ནུས་པ་ཅིག་བཞག་དགོས་འདུག། ཨོ་རོ་བ། ད་བུར་རོ་ད་ལྟ་བ་དེ་ཆོས་ཅན་བུར་རོ་སྔ་མས་བུར་གཟུགས་ཕྱི་མ་སྐྱེད་པའི་ནུས་པ་དེའི་འབྲས་བུ་ཡིན་པར་ཐལ་འདོད་ལབ། རོ་བ། དེ་མ་ཡིན་པར་ཐལ་ཁོ་གཉིས་དུས་མཉམ་ཡིན་པའི་ཕྱིར། ཨོ་རོ་བ། ཡིན་པར་ཐལ་བུར་རོ་ད་ལྟ་བ་དེ་དེ་ད་ལ་ཁ་ནང་བུ་རམ་གོང་བུའི་སྟེང་ན་ཡོད་པའི་བུ་རམ་དེའི་རོ་ད་ལྟ་བ་དེ་བཞག་དགོས་པའི་ཕྱིར། བུར་རོ་ད་ལྟ་བ་རེད། འོང་ཡ། རྩོལ་བ་དང། དེ་མ་བྱས་ན་ཨ་ནི་འགྲིག་གི་མ་རེད་བ་ད་བ། བུ་རོ་ད་ལྟ་བ་ཡོད་པའི་ཕྱིར་ལབ་རེད་བ་དང། བུ་རོ་མ་འོངས་པ་ཡོད་པའི་ཕྱིར་ལབ་མི་འདྲ་བ། ད་ལྟ་བ་ཚེ་དེ་ད་ལྟ་མྱོང་བཞིན་པའི་གནས་སྐབས་སུ་བུ་རམ་གྱི་རོ་ཅིག་ཡོད་རེད་དེ་ཡོད་པའི་རྒྱུ་མཚན་གྱིས་བུ་རོ་སྔ་མ་ལ་བུ་གཟུགས་ཕྱི་མ་སྐྱེད་པའི་ནུས་པ་ཡོད་པ་གྲུབ་པ་ཡིན་པའི་ཕྱིར། ཡིན་སྟབས་དེ་འདྲ་བའི་ནུས་པ་དེ་ག་དུས་ཡོད་རེད་ཟེར་ན་ཡང་ཁོ་དང་དུས་མཉམ་དུ་ཡོད་པའི་ཕྱིར། རྟགས་མ་གྲུབ། རྟགས་མ་གྲུབ་རེད་བ་ཁུལ་གྱི་ད་ག་དུས་ཡོད་རེད་ཟེར་ན་ཁ་ནང་བུ་རམ་གོང་བུ་དེའི་སྐད་ཅིག་སྔ་མ། བུ་ལ། ཁོ། ད་འདི་ཡི་བུ་རོ་ད་ལྟ་བ་དེ། དུས་མཉམ་དུ་སླེབས་སོང་ང་བུ་གཟུགས། ཁ་ནང་བུ་རམ་གོང་བུ་ད་ལྟ་ཁོ་གཉིས་མཉམ་པོ་སླེབས་སོང་ང། མཉམ་པོ་སླེབས་སོང། སླེབས་ཚར་བ་ཡིན་ཙང་ཁོ་གཉིས་སྐྱེད་པའི་རྒྱུ། བུ་རོ་སྔ་མ་དེ་དེའི་སྔོན་ལ་ཡོད་རོ་ད་ཁོའི་བུ་རོ་སྔ་མ་ལབ་དུས། བུ་རོ་སྔ་མ་ལབ་དུས་བུ་རོ་ད་ལྟ་བ་དེའི་རྒྱུ་འགྲོ་གི་རོ། དེ་ཡིན་ཙང་ད་ལྟ་ཁ་ནང་བུ་རམ་གོང་བུ་དེ་ད་མཉམ་པོ་དེ་ཡོད་མ་རེད་དེའི་སྔོན་ལ་ཡོད་རེད་ཟེར་ལབ་རོ། ཁ་ནང་བུ་རམ་གོང་བུའི་སྟེང་ན་ཆོས་ཅན་བུ་རོ་སྔ་མས་བུ་གཟུགས་ཕྱི་མ་སྐྱེད་པའི་ནུས་པ་ཡོད་དེ་ཟེར་ལབ་རོ། ད་དེ་འདྲ་བའི་ནུས་པ་དེ་བུ་རོ་ད་ལྟ་བ་དེའི་རྒྱུ་རེད།

བུ་རམ་གཟུགས་སྔ་མ་དེ་རེད། བ་ཡ། དེ་ནས། བུ་རོ་ད་ལྟ་བ་དང་བུ་གཟུགས་ད་ལྟ་བ་གཉིས་པོ་དེ། ཡ། བཅུ། བུ་རོ་ད་ལྟ་ག་ཚད་བུ་རོ་སྔ་མ་ལ་བརྟེན་ནས་སྐྱེ་བ་ཡིན་པར་ཐལ། ཟེར་དུས། འདོད། ཡིན་ཏེ། ཚོགས་པ་གཅིག་ལ་རག་ལས་ཀྱི་འབྲེལ་བ་གྲུབ་པའི་ཕྱིར་ཟེར་དུས་ན་ཚོགས་པ་གཅིག་ཟེར་དུས་ན་སྔ་མའི་བུ་རམ་དེ་རེད་བ། སྔ་མའི་བུ་རམ་དེ་ལ་ག་རེ་ཡོད་རེད་ཟེར་དུས་རོ་དང་གཟུགས་གཉིས་ཡོད་རེད། སྔ་མའི། ཚོགས་པ་གཅིག་ལ་རག་ལས་འབྲེལ་བ་གྲུབ་སྟངས་གཅིག་གོ་འོར་ད། སྔ་མའི་བུ་རམ་དེ་ལ་རོ་དང་གཟུགས་གཉིས་ཡོད་བ་ཡིན་ཙང། སྔ་མའི་བུ་རམ་གྱི་རོ་དེ། བུ་རོ་ད་ལྟ་བ་དེའི་ཉེར་ལེན་བྱས་ནས། ཨ་ནི་བུ་གཟུགས་ད་ལྟ་བ་དེའི་ལྷན་ཅིག་བྱེད་རྐྱེན་བྱས། ད་སྔ་མའི་བུ་རམ་དེའི་གཟུགས་དེ། བུ་རོ་ད་ལྟ་བ་དེའི་ལྷན་ཅིག་བྱེད་རྐྱེན་དང་བུ་གཟུགས་ད་ལྟ་བ་དེའི་ཉེར་ལེན་བྱེད་ཀྱི་ཡོད་རེད། བྱས་ཙང་ཕན་ཚུན་གཅིག་གི་ལྷན་ཅིག་བྱེད་རྐྱེན་གཅིག་གི་ཉེར་ལེན་གཅིག་གི་ཉེར་ལེན་གཅིག་གི་ལྷན་ཅིག་བྱེད་རྐྱེན་བྱེད་ཀྱི་ཡོད་བ་ཡིན་ཙང། ཨ་ནི་ཚོགས་པ་གཅིག་ལ་རག་ལས་ཀྱི་འབྲེལ་བ་གྲུབ་སྟེ། ཚོགས་པ་གཅིག་རང་ཡིག་གིས་ཚོགས་པ་དེ་བྱས་ཚུགས་ན་ཁོ་གཉིས་ཀ་ཡོད་ཡང་ཡོད་མ་རེད་དམ། ཚོགས་པ་གཅིག་ལ་རག་ལས་པའི་འབྲེལ་བ་གྲུབ་འབྲེལ་བ་མ་གྲུབ་རེད།

ཨེ་རེད། གར་ཆ། བུ་རོ་སྔ་མ་དེ། བུ་རོ་སྔ་མ་དེ་བུ་རོ་ད་ལྟ་བའི་ཉེར་ལེན་རེད་བ། རོ་རོ་ཁྱེད་ནི་མ་བྱུང་རོ། རོ་ཟེར་ན་ད་ང་ཚོ་མངར་མོ་ཁོ་རང་རེད་བ། མངར་མོ་དེ་མངར་མོ་སྔ་མ་སྔ་མ་ཕྱི་མ་ཕྱི་མའི་ངོ་བོར་འགྱུར་འགྲོ་གི་རོ། དེ་བྱས་ནས་མངར་མོ་སྔ་མ་དེ་ཨ་ནི་གཟུགས་ད་ལྟ་བ་དེ་ཡི་ལྷན་ཅིག་བྱེད་རྐྱེན་རེད། ད་བུ་གཟུགས་སྔ་མ་དེ་བུ་གཟུགས་ཕྱི་མའི་ཉེར་ལེན་རེད། རེད་བ།

ཨ། བུ་རམ་ཁོ་རང། བུ་རམ་ཁོ་རང་གིས་ཉེར་ལེན་ཁྱོན་ནས་མི་བྱེད་པའི་ཕྱིར་ཏེ་བུ་རམ་གྱིས་བུ་གཟུགས་ཀྱི་ཉེར་ལེན་བྱེད་པ་མེད་པའི་ཕྱིར། བུ་རམ། ཡོད་མ་རེད་བ། ཡོད་མ་རེད་བ། བུ་རམ་ཆོས་ཅན་ཁྱོད་བུ་གཟུགས་ཀྱི་ཉེར་ལེན་མིན་པར་ཐལ་བུ་གཟུགས་དེ་མིག་ཤེས་ཀྱི་གཟུང་བྱ་ཡིན་བུ་རམ་དེ་ལྕེ་ཤེས་ཀྱི་མྱོང་བྱ་ཡིན་པའི་ཕྱིར་ཟེར་ན། ཟེར་བ། འོ་ཡ། ད། མི་འདུག་བ། འདུག་ཅི་འདུག། ད་འོ་ན་བུ་གཟུགས་ད་ལྟ་བ་དེ་ག་ཚད་བུ་རོ་སྔ་མ་དང་བུ་གཟུགས་ད་ལྟ་བ་ཚད་ལ་རོ། ད་བུ་རམ་དང་བུ་རམ་གྱི་རོ་དང་གཟུགས་གཉིས་པོ་དེ་རྫས་ཐ་དད་ཡིན་ཙང་ད་གིན་ལབ་པ་ནང་བཞིན་རེད་བ་ཚོགས་པ་གཅིག་ལ་རག་ལས་ཀྱི་འབྲེལ་བ་གྲུབ་ཀྱང་ཡང་སྐྱེ་དང་འབྲེལ་བ་མ་གྲུབ་རྫས་ཐ་དད་ཡིན་ཙང་ཡིན་པར་ཐལ། ཡིན་ན་བུ་རོ་ད་ལྟ་བ་དང་བུ་གཟུགས་ད་ལྟ་བ་གཉིས་ཆོས་ཅན་རྫས་ཐ་དད་ཡིན་པར་ཐལ། ཡིན་ན་བུ་རམ་གྱི་རོ་དང་བུ་རམ་གྱི་གཟུགས་གཉིས་རྫས་ཐ་དད་ཡིན་པར་ཐལ། འདོད་རོ། འོ་ན་བུ་རམ་གྱི་རོ་དང་བུ་རམ་གྱི་གཟུགས་གཉིས་ཡང།

སྐྱེ་གནས་རོ་མ་རེད། བུ་རམ་རོ་མ་ཡིན་པར་ཐལ། སྐྱེ་གནས་རོ་མ་ཡིན་ན་བུ་རམ་རོ་ཞག་མ་ཟ། སྐྱེ་གནས་སུ་ན་བྱེ་མ་ཀ་ར་རོ། སྐྱེ་གནས་རོ་རོ་བ་མ་ཡིན་པ་དང་མིག་ཤེས་ཀྱིས་མངོན་སུམ་དུ་མཐོང་བའི་ཕྱིར། ལྟ་མ་རེད། ལྟ་བ་ཡིན་པ་དང་མངོན་སུམ་དུ་མཐོང་བའི་ཕྱིར། མཐོང་བ་ཡིན་པ་དང་མངོན་སུམ་དུ་མཐོང་ནས་མྱོང་བའི་ཕྱིར། ཚོང་ཁང་ནང་གི་དེ། རེད་པ། རེད་པ། ད་འདིར་ཚར་བ་དེ་ནི་མྱོས་ཚར་ལ། ཨ། དེ་ལ་དང། ཡ་དེ་ཞག་ཟ།